དེ་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་རི་ནིའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་བྷ་གྷ་ཁི་དང་སཱན་ཏཱ་ཧྥི་ནང་གཞུང་དོན་འཚམས་གཟིགས་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ཆེད་སྒྲིག་གི་ལེ་ཚན་ནང་སེམས་ནད་ངོས་འཛིན་བྱེད་སྟངས་དང་བཅོས་ཐབས་སྐོར་དང། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རི་ནང་དེ་སྔ་མ་བཅར་སའི་ཨ་རི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་མུས་ཡིན་པ་ལ་ད་རེས་སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་རི་ནིའུ་མེག་སི་ཀོ་མངའ་སྡེའི་གྲོང་ཁྱེར་ཨལ་པ་གྷ་ཀི་དང་སཱན་ཏཱ་ཧྥེ་ནང་གཞུང་དོན་འཚམས་གཟིགས་གནང་གདའ། ཨལ་པ་གྷ་ཀི་གནམ་ཐང་དུ་ཕེབས་འབྱོར་གནང་སྐབས་སྲིད་སྐྱོང་མཆོག་ལ་ཨལ་པ་གྷ་ཀི་དང་སཱན་ཏཱ་ཧྥེའི་བོད་རིགས་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོས་པའི་གཞན་ཡང་ས་གནས་བོད་རིགས་མི་མང་བཅས་ནས་དགའ་བསུའི་སྣེ་ལེན་ཞུས་གདའ་ལ། ཉིན་དེའི་ཕྱི་དྲོ་སྲིད་སྐྱོང་མཆོག་ནས་ཁུལ་དེའི་མི་མང་ལ་བཀའ་སློབ་གསུང་བཤད་གནང་གདའ། ཡང་སྲིད་སྐྱོང་མཆོག་ཟླ་འདིའི་ཚེས་བཅུ་དྲུག་གཟའ་ཟླ་བའི་ཉིན་ཨ་རི་རྒྱལ་ས་ཝཱ་ཤིང་ཀྲོན་དུ་ཕེབས་ནས་ཨ་རི་གྲོས་ཚོགས་ཀྱི་འཐུས་མི་ཁག་ཞིག་དང་ཕྱི་སྲིད་ལས་ཁང་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང་དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པའི་ཐོག་ཟླ་འདིའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི Rayburn House ཚོགས་ཁང་ཞིག་གི་ནང་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་ཡིན་པ་རེད། དེ་ནས་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ས་ལ་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང། ཕྱི་ཚེས་བཅུ་དགུ་ཉིན George Mason གཙུག་ལག་སློབ་གྲྭ་ཆེན་མོ་ལ་བོད་དོན་གསུང་བཤད་གནང་རྗེས་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར New York དུ་ཕེབས་ཐོན་གནང་རྒྱུའི་མཛད་རིམ་ཡོད་པ་རེད་གདའ། ཡང་རྒྱ་ནག་གི་གློག་རྡུལ་དྲ་རྒྱའི་བརྒྱུད་ལམ་གྱི་ཐོག་ནས་ཚོང་ལས་ལ་ཞུགས་ནས་སིལ་ཚོང་རྒྱག་མི་ཚོས་བོད་ཀྱི་མིང་བེད་སྤྱོད་གཏོང་རྒྱུ་མཚམས་བཞག་ནས་དེའི་ཚབ་ཏུ་རྒྱ་སྐད་དུ་ཤིས་ཙང་ཟེར་ནས་བཀོལ་དགོས་པའི་བཀའ་ཁྱབ་བཏང་ཡོད་པའི་གནས་ཚུལ་ཐོན་གདའ

རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་བོད་ཀྱི་ས་ཁུལ་གྱི་ཉིང་ཁྲི་ཟེར་བའི་ས་རུ Tibet འམ་བོད་ཟེར་བའི་ཚབ་ཏུ་ཤིས་ཙང་ཟེར་ནས་འབོད་དགོས་པའི་སྐོར་འགྲེལ་བརྗོད་གནང་བའི་རྗེས་སུ་ཡིན་པའི་གནས་ཚུལ་ཐོན་གདའ། ཡང་དེའི་ཐད་རྒྱ་རིགས་མང་པོས་དགའ་བསུ་ཞུས་ཡོད་པ་མ་ཚད་དེའི་ཐོག་ནས་ནུབ་ཕྱོགས་རྒྱལ་ཁབ་ཁག་གི་ཆབ་སྲིད་ཀྱི་གནོན་ཤུགས་འགོག་པར་ཕན་ཐོགས་ཡོང་རྒྱུ་ཡིན་པ་བཤད་བཞིན་ཡོད་པ་དང་ཡང་གཞན་ཁག་ཞིག་གིས་ཁྲིམས་གཞི་དེ་ནི་ཧ་ཅང་དམ་བསྒྲགས་ཆེ་བ་ཞིག་ཡིན་པའི་སྐྱོན་བརྗོད་མཛད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། ཡང་རྒྱ་ནག་གི་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་དམག་གི་སྦྱོང་བརྡར་སྤྲད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི Tibet's Right Collective འམ་བོད་ཀྱི་རང་དབང་ཐོབ་ཐང་མཉམ་འདུས་ཟེར་བའི་ཉམས་ཞིབ་ལྟེ་གནས་ཁང་གིས། ཕྱི་ཟླ་བཅུ་བའི་ཚེས་བཅུ་གཉིས་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་མི་རིགས་ཀྱི་སློབ་མ་རྣམས་ལ་དམག་དོན་དང་འབྲེལ་བའི་སྦྱོང་བརྡར་དང་ལུས་རྩལ་སོགས་སྦྱོང་བརྡར་འདྲ་མིན་སྤྲད་དེ་རྒྱ་ནག་རྒྱལ་ཁབ་ཀྱི་འདུ་ཤེས་སྲ་བརྟན་བཟོ་ཐབས་དང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་སློབ་གསོ་གོང་འཕེལ་གཏོང་བ་དང་ཁ་བྲལ་ལ་ངོ་རྒོལ་བྱེད་པ་བཅས་ཀྱི་སློབ་གསོ་སྤྲད་བཞིན་ཡོད་པའི་སྐོར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་འགན་འཛིན་གཞོན་པ་ཡིས་སྒང་ཆུང་ཟེར་བས་འགྲེལ་བརྗོད་བྱས་ཡོད་པ་དེ་ལུང་འདྲེན་བྱས་ཏེ་གནས་ཚུལ་སྤེལ་གདའ། ཡང་སྙན་ཐོ་དེའི་ནང་བོད་ཀྱི་སྤྱི་ཚོགས་སློབ་ཁྲིད་སློབ་དུས་སུ་དགེ་རྒན་དང་སློབ་མ་ཉིས་སྟོང་གཅིག་བརྒྱ་ལྷག་ཙམ་ཁ་བྲལ་ལ་ཁ་གཏད་གདོང་ལེན་བྱས་པའི་ས་ཁུལ་དེ་དག་གི་མདུན་དུ་བསྐྱོད་དེ་དེའི་ཁོངས་ནས་སློབ་མ་དྲུག་ཅུ་ལྷག་གིས་དམག་ས་རུ་ཁྲག་གི་འགྲོ་གྲོན་བཏང་ཡོད་པ་དང་དེ་བཞིན་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་སློབ་ཕྲུག་ལྔ་བཅུ་ང་གཉིས་ལྷག་གིས་དམག་མིའི་ནང་ཞབས་ཞུ་སྒྲུབ་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། ཡང་རྒྱ་ནག་གཞུང་གིས་དམག་གི་སྦྱོང་བརྡར་གྱི་མིང་ཐོག་ནས་བོད་མི་གཞོན་སྐྱེས་སློབ་ཕྲུག་ཚོ་ལ་རྒྱ་ནག་གི་རིག་གཞུང་དང་སྐད་བཙན་གྱིས་སློབ་སྦྱོང་བྱེད་དུ་བཅུག་དགོས་ཡོད་པ་དང་དེ་བཞིན་སློབ་གྲྭའི་སློབ་ཕྲུག་བོད་པ་ཚོ་ལ་གུང་སེང་གི་སྐབས་སུ་དམག་གི་སྦྱོང་བརྡར་སྤྲད་བཞིན་ཡོད་པ་བཅས་ལ་བརྟེན་ནས་ལས་འགུལ་དེ་དག་གི་ཐོག་ནས་བོད་པའི་སློབ་ཕྲུག་དེ་རྣམས་ཀྱི་རང་མི་རིགས་ཀྱི་ངོ་བོ་དང་རིག་གཞུང་བཅས་པ་རྩ་མེད་འགྲོ་བའི་ཉེན་ཚབས་ཡོད་པ་དང་དམག་གི་སྦྱོང་བརྡར་ལ་ཁ་གཡར་ནས་རྒྱ་ནག་གཞུང་གིས་བོད་རིགས་གཞོན་སྐྱེས་རྣམས་ལ་རྒྱ་ནག་གི་སྐད་དང་གོམས་གཤིས་དང་རིག་གཞུང་ལ་སྒྱུར་ཐབས་བཙལ་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་སེམས་ནད་ངོས་འཛིན་མཛད་སྟངས་དང་བཅོས་ཐབས་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་སྙན་སྒྲོན་ཞུས་པ་བཅས་དུ་གསན་རོགས། ཕྱི་དངོས་པོའི་ཡར་རྒྱས་ཇི་ཙམ་ཕྱིན་པ་དེའི་ཚོད་ཀྱིས་མི་རྣམས་ཀྱི་ནང་སེམས་ལ་དཀའ་ངལ་ཆེ་རུ་འགྲོ་བཞིན་ཡོད་ཀྱང་ཕལ་ཆེ་བས་ནང་སེམས་ཀྱི་དཀའ་ངལ་ལ་གདོང་ལེན་དང་འཕྲོད་བསྟེན་ཐད་དོ་སྣང་བྱེད་མ་ཐུབ་པར་མཐར་སེམས་པ་སྐྱོ་བ་དང་མི་བདེ་བ་སེམས་འཁྲུག་པ་སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོས་ག་ལ་ཡོད་ལབ་ན་འཕྲོད་བསྟེན་ལ་ན་ཡོད་ད་འཕྲོད་བསྟེན་ལ་ཁག་གཉིས་ཡོད་རེད་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཡོད་ར་ཡིན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟིག་གི་དེ་ག་ལ་འོ་རེད་གོ་རྟོགས་མི་སྐྱོ་རུ་ཞིག་ཆགས་འདུག་ཡོད་རེད་སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རུ་ཞིག་གོ་རྟོགས་འཕེལ་འགྲོ་ཡོད་ར་འོང་དེ་གི་ད

མིང་མིང་མཛད་དེ་མེད་བཟོ་བའི་ཆེད་དུ་ཨ་ནི་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་རེད། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང་བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག།

ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལ་ནི་ང་ཚོ་འགྲེལ་བཤད་བྱེད་ཀ་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་གཙོས། སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་ར་དམིགས་བསལ་གྱི་རྐྱེན་གཙོ་བོ་ལ་ནི་དམིགས་བསལ་སྟོན་ཡ་འགྲོ་བྱེད་ཡོད་མ་རེད་ད་ར། ཁ་ཤས་ཀྱི་འཇིག་རྟེན་པིང་རྒྱ་ནི་ཡོ་དེ་ཚོ་གྲོངས་འགྲོ་བྱེད་ན་ཨ་ནི་ང་ཚོ་གི་ཁ་ལོ་ད་སེམས་པ་གི་ད་སེམས་ཁམས།

དེས་ཉུང་ཉུང་ཉུང་ཉུང་ཡོད་རེད་སེམས་གི་འདུག་ད་རྒྱ་གར་འགྲོ་བ་ཅིག་ཡིན་ན་ཡང་ཚོ་ལྟད་མོ་འགྲོ་དང་ཅི་དང་མི་མང་པོ་མཐོང་འདུག་ག་ལ་ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོང་གི་ཡོད་ལོང་གི་ཡོད་ལོང་མ་ཐུབ་ན་ནང་ལ་ཡོང་མི་དགོས་འགྲོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་དེ་ཡིན་དེ་གི་ཆ་ནས་སླད་ད་ནང་མི་ནི support ཡག་པོ་མེད་ནི་ཡང་ནི་སྤུ་གི་རང་བཞིན་མེད་ལ་ནི་ཡང་དེ་ག་ལ suicide མང་རུ་བྲོས། མང་རེ་ཡོད་རེད་བསམ་གྱི་ད། བཤད་དོན་ན་ཚ་གང་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་མ་རེད་ཉི་མ་གཅིག་མཐོང་རང་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལབ་ལབ་ཐུབ་མ་འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ད་ལ་གཅིག་ནི་སོ་སོ་ནད་པ་དེའི་ཁ་ནས་ཐོན་འོང་ར་བ་ད་སྐད་ཆ་ཤོད་འོང་ར་བ་ང་ལ་དེ་རིང་ན་ཉི་མ་ཁ་ཤས་ཟིན་ད་བདུན་ཕྲག་གཉིས་ལས་ལྷག་ཙམ་འགྲོ་སོང་ང་མཚན་ལ་གཉིད་ཤོར་གི་མི་འདུག་ལབ་ཡ་འདྲ་བོ་དང་ཨ་མི་མི་གི་འདྲ་མི་འདྲ་ལབ་རྒྱུ་ཨམ་ཅོག་གོ་གི་འདུག་ང་མི་དེ་ལ་མེད་རྒྱུ་ཡིན་ན་ཡང་མི་ཡོད་རྒྱུ་འདྲ་བོ་ཅིག་གོ་གི་འདུག་ཁོ་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་ཨི་འདྲའི་བསམ། ཁ་ཤས་ནད་པ་ཁ་ཤས་འདྲའི་བསམ་རྒྱུ་འདི་ཡིན་སྲིད་ར། ཨཱ་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་བྱས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་རྒྱུ་འདི་ཡིན་སྲིད། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱེད། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱེད་ནས་ལམ་སང་ང་ཚོ་ལབ་ཐུབ་མ་རེད་ད་མི་འདི་མཉམ་དུ་འབྲེལ་བ་བྱེད་ནས་ཡོད་ཨ་ཧྥ་ཏ་གཅིག་ཨ་ཧྥ་ཏ་གཉིས་ཨ་ཧྥ་ཏ། སྤྱིར་བཏང་ནང་བཞིན Depression ནད་དང་ཨ་ཧྥ་ཏ་གཉིས་ལས་ལྷག་ཨ་ཆེན།

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བྱེད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ལག་ཟ་ཡ་དང་ཨིན་དེ་ལ་དམིགས་བསལ་ཡོད་མ་རེད་ར། ཡིན་ཡང་སྤྱིར་བཏང་ནས་ག་འདྲས་བྱས་ལ་སེམས་ཁམས་ན་ཚ་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱེད་ད་ཁོ་ལ་ད་དམིགས་བསལ་གྱི་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང At least ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འདྲ་བོ་བྱས་ང་ཚོ་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་ཏིས་འདོན་གྱི་ཡོད་ལ་འདི་ཡོད་ར་དེ་ཡིན་དུས་ཁོ་མཉམ་དུ

སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདིར་སྡེ་ར་ལྡུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་གཞི་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་ཞབས་ཞུ་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱ་ནང་འཁོད་ཡོད་པ་རེད། སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་སྒང་ཏོག་ས་གནས་བོད་མི་ཚོས་མུ་མཐུད་འབྲས་ལྗོངས་ནང་ཆུ་ལོག་གི་གནོད་འཚེ་ཚབས་ཆེན་ཕོག་ཡུལ་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང་མུ་ཤི་ཐང་ས་གནས་སུ་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་བཞིན་ཡོད་པ་རེད་གདའ། དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་སྒང་ཏོག་ས་གནས་ཀྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་འབྲས་ལྗོངས་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་དང་བླངས་སྨན་པ་དང་སློབ་ཕྲུག་དེ་བཞིན་ས་གནས་གཞོན་ནུའི་ཚོགས་མི་བཅས་ཁྱོན་དང་བླངས་བ་མི་གྲངས་བཅུ་གསུམ་ཙམ་ནས་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཚབས་ཆེ་ཕོག་ཡོད་ཙང་འབྲས་ལྗོངས་ཀྱི་ཅུང་ཐང་དང་མུ་ཤི་ཐང་ས་གནས་སོགས་དངོས་སུ་ཕྱིན་ནས་ད་ལྟའི་གནས་སྟངས་ལ་གཞིགས་པའི་དགོས་མཁོའི་རིགས་ཞལ་འདེབས་དང་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་གནང་ཡོད་པ་མ་ཚད་ཆུ་ལོག་གི་གོད་ཆག་འོག་སེམས་ཁམས་དཀའ་ངལ་དང་འབྲེལ་བའི་ནད་པ་ཚོ་ལ་དང་བླངས་སྨན་བཅོས་ཞབས་ཞུའི་ལས་དོན་སྒྲུབ་བཞིན་ཡོད་པ་རྣམ་རྒྱལ་གསོ་རིག་མཐོ་སློབ་ཁང་གི་སྨན་པ་ཚེ་རིང་ཆོས་འཕེལ་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་གདའ། ཁ་རྩང་སྔོན་མ་མི་གཡེལ་མ། སྟེང་འདམ་ལ་ཡང་ཉི་མ་ཁ་ཤས་མི་གཡེལ་རོགས་པ་བྱེད་ཨ་ནི་དེ་ནས་ཡང་ཙུང་ཐང་ལ་ཡང་རོགས་པ་བྱེད་དུ་ཕྱིན་ཨ་ནི་ང་ཚོ་དེ་ད་ད་ཁྱོན་བསྡོམས་པས་ང་ཚོ་ཊི་ཝའི་སི་མི་བཅུ་གསུམ་ཡོད་ཨ་ནི་དེ་ལ་ཡང་ང་ཚོ་ཨམ་ཆི་གཉིས་དང་ཨ་ནི་ད་ཚོགས་གཙོ་གཙོས་པའི་གྱི་མི་བཅུ་གཅིག་ཡོད་རེད་ཨ་ནི་ང་ཚོ་ཁ་རྩང་འདི་ལ་ཡང་ཉི་མ་ཙུང་ཐང་ལ་ཡང་ཉི་མ་གཉིས་མེ་ཏི་ཀ་མི་མེ་ཏི་ཀལ་ཀེམ་བྱས་ཡིན། ཡང་ཁོང་གིས་མུ་མཐུད་ནས་གསུངས་ན་འདས་པའི་ཉིན་ཤས་ནང་ཁྱོན་བོད་རིགས་དང་ས་གནས་ཡུལ་མི་ནད་པ་བརྒྱ་ལྷག་ལ་སྨན་བཅོས་གནང་ཡོད་པ་མ་ཚད་ནད་པ་ཕལ་ཆེ་བ་ཆུ་ལོག་གི་གོད་ཆག་གི་རྐྱེན་པས་སེམས་ནང་དཀའ་ངལ་ཤུགས་ཆེ་འཕྲད་པས་སེམས་ཁམས་དང་འབྲེལ་བའི་ནད་པ་ཚོ་ལ་གང་ཐུབ་སེམས་ཁམས་སློབ་གསོ་སྤྲོད་པར་ཁོང་ཚོར་ཕན་ཐོགས་ཆེན་པོ་དང་དགའ་བསུ་ཆེན་པོ་བྱུང་ཡོད་པ་གསུངས་གདའ། ད་ལྟའི་ཆ་ལ་ཆུ་ལོག་གི་རྐྱེན་པས་ཅུང་ཐང་དང་མུ་ཤི་ཐང་ཁུལ་དུ་ཟམ་ཆེན་དང། གཞུང་ལམ་སོགས་ཆུ་ལོག་གིས་ཁྱེར་ཡོད་སྟབས་ཅུང་ཐང་གི་ཉེ་འཁྲིས་སུ་ཆགས་པའི་ན་ག་ས་གནས་སུ་བོད་མི་ཁྱིམ་ཚང་བཞི་ཡི་ཁང་པ་ལ་སེར་ཁ་ཆེན་པོ་གས་ཏེ་མི་སྡོད་མ་ཐུབ་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད་གདའ། སྒང་ཏོག་ས་གནས་ཛ་དྲག་ཚོགས་ཆུང་ཐུན་མོང་ནས་ཛ་དྲག་ངལ་སེལ་རོགས་དངུལ་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་གནང་བཞིན་ཡོད་པ་རེད་གདའ། ཡང་ར་ཤི་ཡ་གི་སྲིད་འཛིན་ཝལ་ཏི་མིར་པུ་ཏིན་མཆོག་གིས་ཨ་མི་རི་ཀས་ར་ཤི་ཡ་དང་རྒྱ་ནག་ལ་དམག་རྒྱག་རྒྱུའི་གྲ་སྒྲིག་ཡོད་ཅེས་བཤད་པ་དེ་ནི་ཆོ་མེད་བྱབ་ཆུང་ཞིག་རེད་ཅེས་བཤད་འདུག་གལ་སྲིད་ར་ཤི་ཡ་ནུབ་ཕྱོགས་རྒྱལ་ཁབ་སུ་འདྲ་ཞིག་དང་དམག་བརྒྱབ་དགོས་ཆགས་ཚེ་ད་ལྟ་ར་ཤི་ཡ་ཡུ་ཀེ་རེན་ལ་དམག་བརྒྱབ་པའི་གནས་ཚད་དང་ཆ་ཚང་མི་འདྲ་བ་ཞིག་གི་ཐོག་ནས་དམག་འཐབ་བྱ་རྒྱུ་ཡིན་པའི་ཉེན་བརྡ་བཏང་གདའ། ར་ཤི་ཡ་སྲིད་འཛིན་པུ་ཀྲིན་བདུན་ཕྲག་འདིའི་ནང་རྒྱ་ནག་ཏུ་ཕྱོགས་བསྐྱོད་བྱ་རྒྱུ་ཡིན་པ་དང་ཁོང་གིས་ཨ་མི་རི་ཀས་ཨོ་སི་ཁྲི་ལི་ཡ་དང་དབྱིན་ཇི་ལྷན་དུ་ཨུ་ཀ་སི་ཟེར་བའི་རྒྱལ་ཁབ་གསུམ་གྱི་བདེ་སྲུང་ཚོགས་སྒྲིག་ཞིག་གསར་འཛུགས་བྱས་ནས་རྒྱ་ནག་ལ་དངངས་འཚབ་བཟོ་བཞིན་ཡོད་པ་དང། ཡང་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱིས་དམག་འཁྲུག་ནི་མི་དགོས་པ་ཞིག་རེད་ལ་ལྷག་པར་དུ་ཨ་རིས་ར་ཤི་ཡ་དང་རྒྱ་ནག་ལ་དུས་གཅིག་ཏུ་དམག་བརྒྱབ་རྒྱུའི་གྲ་སྒྲིག་བྱ་དགོས་པ་བཤད་པ་དེ་ནི་བྱབ་ཆུང་གི་གཏམ་བཤད་ཞིག་རེད་ང་ཚོ་ལ་ཞི་བདེ་དགོས་ཀྱང་དམག་བརྒྱབ་རྒྱུའི་གྲ་སྒྲིག་ཡང་ཡོད་ཅེས་བཤད་གདའ། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བློ་བཟང་གིས་རྩོམ་སྒྲིག་བྱས་པ་གསན་རོགས། ཉན་མཁན་རྣམ་པ་ཚོ་ད་རེས་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་ནག་གཞུང་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་གི་སྐོར་ལ་ཞིབ་འཇུག་བྱེད་བཞིན་པ་མ་ཟད། གཙོ་བོ་གི་གནད་དོན་གཞན་ཁག་ཅིག་གི་ཐོག་ལ་ཞིབ་འཇུག་བྱེད་ཟིན་པ་སྐོར་ཞུས་ཟིན་པ་ཡིན། ད་རིང་གི་ལེ་ཚན་འདི་ཡི་ནང་ལ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་གི་གནད་དོན་ཁག་གི་ཐོག་ལ་ཞིབ་འཇུག་བྱས་ནས་གི། ད་ལྟ་ཁོང་ལ་གོ་གནས་ཡོད་བཞིན་པའི་གི། རྒྱ་ནག་གི་རྒྱལ་དོན་བློན་ཆེན་གི་གོ་གནས་དུ་རང་འཇགས་བཞག་ཡོད་མེད་སོགས་ཅིག་གི་སྐོར་ལ། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེན་ཟུར་པ་དང། བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གི། དཔྱད་ཞིབ་གི་ཐོག་ནས་གསུངས་པ་འདི་རྣམ་པ་ཚོར་འབུལ་གྱི་ཡིན། དེ་ཡང་ད་ལྟ་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་ཁག་ལ་འབྲེལ་བ་ཡོད་པའི་གི་རྒྱ་ནག་གི་དཔོན་རིགས་ཚོ་གི་ཐོག་ལ་བརྟག་ཞིབ་ནན་པོ་བྱེད་བཞིན་པ་མ་ཟད་རིམ་པས་བྱས་ནས་གི་བྱེ་བྲག་སྣེ་གཅིག་གི་དཔོན་རིགས་ལ་གོ་གནས་ནས་ཕྱིར་འབུད་གཏོང་བ་སོགས་ཀྱིས་གི་རྒྱ་ནག་གི་མཐོ་རིམ་དཔོན་རིགས་ནང་ལ་འཐབ་རྩོད་ཤུགས་ཆེན་གྱིས་འགྲོ་བཞིན་པ་སྐོར་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་ཕྱི་རྒྱལ་ལ་ཡང་འབྲེལ་བ་ཡོད་པའི་དཔོན་རིགས་ཕྱི་ཕྱོགས་མི་སྣ་ལ་ཡང་ཡང་འབྲེལ་བ་བྱེད་དགོས་ཡོད་དཔོན་རིགས་དང་དམག་མིའི་ནང་ལོགས་ནས་དམག་རྒྱག་ཡག་གི་གནས་ཚུལ་དང་སྡེ་ཚན་དང་འབྲེལ་བ་བྱས་པའི་དེ་ག་ལ་ཞིབ་འཇུག་བྱས་རྗེས་ད་སྔ་ཕྱི་རིམ་པ་ལ་ཡང་ད་ལྟ་མེ་ཤུགས་འཕུར་མདེལ་གྱི་དམག་དཔུང་ཡིན་ནའི་རེད་ད་ག་ནང་ལྟར་གྱི་རྒྱ་ནག་གི་དམག་གི་སྒྲིག་ཆས་ཨ་ནི་ཉོ་ཚོང་བྱེད་མཁན་གྱི་སྡེ་ཚན་ཡིན་ནའི་རེད་འདི་འདི་ལ་གནས་ཚུལ་མང་པོ་ཅིག་ལྷག་བསྡད་ཡོད་རེད་པ་བྱས་ཙང་འདི་འདི་ཡིན་དུས་ད་ད་ལྟ་གསལ་ལ་མ་གསལ་གྱི་གནས་ཚུལ་ཅིག་ག་རེ་ཡོད་རེད་ཟེར་ན་ཆིན་ཀང་གི་གཅིག་ད་ལྟ་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གཉིས་འོ་ད་འདི་གས་འདི་ད་གང་ལྟར་གནས་ཚུལ་ཡོང་སའི་སྐབས་དེའི་ཡོང་སྟངས་ཀྱི་ངོ་བོར་བལྟས་ཡོང་དུས་ད་ཚང་མ་ལོག་འདི་ད་ལྟ་འདི་ཧོ་ཅན་ཅུན་ཟེར་བྱས་མེ་ཤུགས་འཕུར་མདེལ་གྱི། ཨ་ནི་འདི་ནང་ནས་དམག་དཔོན་ལི་ཡུའི་ཁྲའོ་ཟེར་མཁན་འདི་དང་དེ་མིན་པའི་ཨ་ནི་དམག་དཔོན་ཅིག་གོ་གནས་དེ་མེད་པར་བཟོས་པ་རེད་པ་དེའི་ནང་གི་ལི་ཡུའི་ཁྲའོ་གི་ཕྲུ་གུ་དེ་ཨ་མི་རི་ཀ་ལ་ཡོད་རེད་ཟེར་འོ་དེ་འདྲ་ཡིན་དུས་དེའི་སྐབས་ཀྱི་གནས་ཚུལ་འབྱུང་བཞིན་པའི་སྐབས་དེ་ལ་ཨ་ནི་ཆིན་ཀང་དེ་ཨ་ནི་ག་རེ་ཟེར་ན་ཨ་མི་རི་ཀ་གི་གཞུང་ཚབ་བྱས་ཏེ་འོ་ད་དེ་འདྲའི་གི་འབྲེལ་བ་ཅིག་གི་ཐོག་ནས་ཨ་ནི་ད་ལྟ་ཆིན་ཀང་ལ་ཡང་ཞིབ་འཇུག་བྱེད་བཞིན་པ་ཡིན། བྱས་འདི་ལབ་ཀྱི་ཡོད། ད་རེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ལ་ཞིབ་འཇུག་བྱེད་ཡ་གཙོ་བོ་དེ། རྒྱལ་ཁབ་བདེ་འཇགས་ཀྱི་གནད་དོན་ལ་གནོད་འཚེ་གཏོང་གི་ཡོད་མེད་དང། དེ་ལ་འབྲེལ་བ་ཡོད་མེད་ཀྱི་ཐོག་ལ་ཡིན་པ་སྐོར། བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་དེ་མིན་གྱི་གནད་དོན་དེ་ཡང་རྒྱལ་ཁབ་བདེ་འཇགས་ལ་ཡང་གནོད་སྐྱོན་གཏོང་བའི་གནས་ཚུལ་དང་འབྲེལ་བ་ཡོད་མདོག་མི་འདུག་ཟེར་དུས་ཨ་དེ་མིན་གྱི་གནས་ཚུལ་ཟེར་ཡ་འདི་སྤྱིར་བཏང་གི་གནས་ཚུལ་མ་ཡིན་པ་གཅིག་ད་འདི་གང་ལྟར་བུད་མེད་འདི་ཕྱི་རྒྱལ་གྱི་གཞུང་གིས་གསང་བའི་ལས་འགུལ་བེད་སྤྱོད་བཏང་གི་ཡོད་ནའི་རེད་ཡང་མེད་ན་བུད་མེད་འདི་ཕྱི་རྒྱལ་སྡེ་ཚན་གཞན་དག་ལ་ཡང་བེད་སྤྱོད་བཏང་གི་ཡོད་པ་རྒྱ་ནག་གིས་བེད་སྤྱོད་བཏང་གི་ཡོད་པ་ད་ཤོང་མེན་ཅན་འདས་ཟེར་གི་རེད་བ་རྒྱ་སྐད་ནང་ལ་ཡིན་ན་ག་རེ་ཟེར་ན་ཡུལ་གཉིས་ཀྱི་བར་མཚམས་ལ་ལས་འགུལ་བྱས་འདིའི་གནས་ཚུལ་ཕར་སྤྲད་ཕ་གིའི་གནས་ཚུལ་ཚུར་སྤྲད་བྱས་ཇི་སྙེད་འདི་འདི་ཡོག་རེད་བ་ད་དེ་ཤ་འོ་དེ་འདྲ་གི། གནས་ཚུལ་དང་འབྲེལ་བ་ཡོད་མེད་བལྟ་གི་ཡོད་རེད་བསམ་སྐོར་དེ་མིན་གྱི་གནད་དོན་ཟེར་ཡ་དེ་དེ་གཅིག་རེད། ད་དེ་ནས་དེའི་ནང་ནས་གནས་ཚུལ་གཅིག་ལ་ཡང་ག་རེ་ཡོད་རེད་ཟེར་ན་ཨ་ནི་ཆིང་ཀང་ལ་ཡང་ཞིབ་འཇུག་བྱེད་ཀྱི་ཡོད་དུས་ཆིང་ཀང་གིས་མཁྲེགས་པོ་བྱེད་ཀྱི་མེད་པ་ག་རེ་དྲིས་པ་ཡིན་ནའི་འདི་ལ་ཡང་ལན་འདེབས་བཟང་པོ་ཞིག་རྒྱག་གི་ཡོད་པ་དེ་ཨ་ནི་ད་རེས་ཀྱི་གནས་ཚུལ་དེ་ག་ནས་མཐོང་ཐུབ་ཀྱི་ཡོད་རེད་བྱས་ཙང་ད་རེས་དེའི་གནས་ཚུལ

རྒྱལ་སྲུང་བློན་ཆེན་ད་ད་ལྟ་ང་ཚོའི་སྐབས་སུ་བབས་པ་གླེང་བཞིན་པ་འདི་ཆིང་ཀང་གི་གནད་དོན་ཡིན་དེ་རེད་འདི་ག་འདི་ཞི་ཅིན་ཕིང་གིས་བདམས་བདམས་སྒྲུག་སྒྲུག་བྱས་བྱས་ཡར་བསྐྱལ་བ་རེད་བ་བྱས་ཙང་ཐོག་མར་ཞིབ་འཇུག་བྱས་པའི་གནས་ཚུལ་ལ་ཡར་བལྟས་པ་ཡིན་ན་ཞི་ཅིན་ཕིང་གིས་ཆིང་ཀང་གི་ཕྱི་སྲིད་བློན་ཆེན་གི་གོ་གནས་དེ་མེད་པ་བཟོས་རྒྱལ་དོན་བློན་ཆེན་གི་གོ་གནས་མུ་མཐུད་བཞག་ཡག་འདི་ལ་བལྟས་པ་ཡིན་ན་ཆིང་ཀང་གིས་ཞི་ཅིན་ཕིང་རང་ལ་ཡང་ཁར་སོག་རེད་ད་དགོངས་པ་ལ་མ་བབ་ཟེར་ནའི་མི་འདུག་གང་ལྟར་ཞི་ཅིན་ཕིན་ལ་ཁ་གཏད་ཀྱི་གནས་ཚུལ་འདི་འདྲ་ཕལ་ཆེར་དེའི་སྙན་པོ་དུ་ལྷག་ཨ་ཡོད་བསམ་ས་རེད་ཞུས་པ་རེད་གནས་སྟངས་ལ་བལྟས་པ་ཡིན་ན་དེ་མེད་ན་ཆིང་ཀང་འདི་འདི་ཕྱི་སྲིད་བློན་ཆེན་གྱི་གོ་གནས་ཙམ་མིན་པའི་རྒྱལ་དོན་བློན་ཆེན་གོ་གནས་མེད་པ་བཟོ་དགོས་རེད་བ་འོ་ད་ད་ལྟའི་གནས་ཚུལ་ལ་བལྟས་པ་ཡིན་ན་ཨ་ནི་ཆིང་ཀང་གནས་ཚུལ་འདི་འདྲ་ཞུས་པ་རེད་དེ་ཡིན་དུས་འཕྲོད་བསྟེན་དཀའ་ངལ་འཕྲད་པ་རེད་ཟེར་ཡ་དེ་ཁོ་ཚོས་ཕྱི་ལོགས་ལ་ཡང་ཁ་གཡར་ས་ཙམ་མ་གཏོགས། འཕྲོད་བསྟེན་གྱི་དཀའ་ངལ་མིན་པ་འདི་ད་ད་རེས་དེ་ནས་གསལ་པོ་ཆགས་བྱས་ཙང་འདི་འདྲ་ཡིན་དུས་ད་ད་དུང་མུ་མཐུད་ཅི་འདུག་བལྟས་པ་ཡིན་ན་ཨ་ནི་གལ་སྲིད་ཆིང་ཀང་གི་རྒྱལ་དོན་བློན་ཆེན་གྱི་གོ་གནས་དེ་ཡང་མེད་པར་བཟོས་པ་ཡིན་ན་ཨ་ནི་ཆིང་ཀང་གི་གནད་དོན་འདི་ཨ་ནི་ཆུང་ཆུང་མིན་པ་ཧ་ཅང་གི་ཚབས་ཆེན་པོ་ཆགས་ཀྱི་ཡོད་རེད། ད་རེས་ཀྱི་ཞིབ་འཇུག་དེ་ཡི་གི་ཐོག་ནས་བུད་མེད་གཅིག་པོ་གི་གནད་དོན་ཡིན་པ་ཡིན་ན་ཆིང་ཀང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་རང་འཇགས་སླེབས་སྲིད་པ་དང་གལ་སྲིད་ཆིང་ཀང་ལ་རྒྱལ་ཁབ་བདེ་འཇགས་སོགས་གཅིག་གི་གནད་དོན་ཡོད་པ་ཡིན་ན་ཆིང་ཀང་གི་མདུན་ལམ་ད་ལྟ་དེ་ནས་བཟུང་སྟེ་མཇུག་སྒྲིལ་འགྲོ་གི་ཡོད་པའི་སྐོར་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་གལ་སྲིད་བུད་མེད་རྐྱང་པའི་གནས་ཚུལ་ཡིན་པ་ཡིན་ན་འདི་རྒྱ་ནག་ནང་ལ་ཞེ་པོ་ཅིག་གི་གནད་འགག་ཆེན་པོ་གང་ཡང་བརྩི་གི་མ་རེད་ད་དྲང་པོ་ཞུས་པ་ཡིན་ན་འདི་འདྲ་གི་གནས་ཚུལ་ཡོད་མཁན་མང་པོ་ཡོད་རེད་རྒྱ་ནག་དཔོན་རིགས་ནང་ལ་རེད་དེ་ལས་ཆབ་སྲིད་ཀྱི་ལངས་ཕྱོགས་ལ་ཡང་དཀའ་ངལ་མེད་པ་ཡིན་ན། ལྷག་པར་དུ་དེ་ཤག་བཤད་བསྡད་པའི་སྲུང་སྐྱོབ་གཉིས་ཞི་ཅིན་ཕིན་གྱི་སྲོག་ཤིང་བྱས་པའི་ཏང་ཀྲུང་དབྱང་གི་འགོ་ཁྲིད་དང་ཞི་ཅིན་ཕིན་གྱི་སྲོག་ཤིང་བྱས་པའི་ཏང་ཡོངས་ཀྱི་འགོ་ཁྲིད་དང།

ད་ལྟ་བར་དུ་གནས་ཚུལ་ཡོང་སྟངས་ལ་བལྟས་བསྡད་པ་ཡིན་ན་ཨན་ཆིན་ཀང་གི་ཅིག་ག་རེ་ཟེར་དགོས་རེད་རྒྱལ་ཁབ་ལ་རྒྱབ་གཏོད་བྱས་བཞག་ཟེར་ཡ་འདྲ་པོ་དང་ཨན་ད་ག་ནང་བདག་གི་ཨན་ཅིག་ཏང་ཡོངས་ཀྱི་སྲོག་ཤིང་དང་རྒྱབ་འགལ་བྱས་བཞག་ཟེར་ཡ་འདྲ་པོ་དང་ཨན་ཞི་ཅིན་ཕིང་དང་ཨན་ག་རེ་ཟེར་དགོས་རེད་ཁ་གཏད་བྱས་བྱས་སྲིད་འགྱུར་བྱེད་ཡ་བྱས་བཞག་ཟེར་ཡ་འདྲ་པོ་དང་དེ་འདྲའི་གི་གནས་ཚུལ་རིགས་འདི་ད་ལྟ་བར་དུ་ཡོད་མ་རེད་དེ་འདྲ་ཡང་མེད་པ་ལ་བལྟས་པ་ཡིན་ན་ཨན་ཆིན་ཀང་གི་མདུན་ལམ་འདི་ཡང་རྦད་དེ་མདུན་ལམ་ནག་པོ་ནག་རྐྱང་ཆགས་ཡག་གི་དེ་འདྲའི་ངེས་པ་ཡོད་མ་རེད་ད་ཡིན་ན་ཡང་གཙང་མ་གཙང་མ་ཆགས་པའི་ངེས་པ་ཡོད་མ་རེད་ད་གང་ལྟར་གནས་ཚུལ་འདི་ཨན་ལྷག་ཡོད་པ་གཅིག་དང་ཨན་གནས་ཚུལ་ལྷག་ཡོད་པ་དེ་ལ་ཡང་མུ་མཐུད་ནས་ཞིབ་འཇུག་བྱེད་ཀྱི་ཡོད་པ་ཨན་ཞིབ་འཇུག་བྱེད་དུས་ཆིན་ཀང་གི་རྣམ་འགྱུར་ཡག་པོ་ཡོད་པ་འདི་གས་དེ་ཨན་ད་རེས་ཀྱི

རྒྱུ་མཚན་དེ་འདྲ་ཅིག་ལ་ཐུག་བཞག་ཟེར་ཡག་འདི་གཅིག་བྱས་ན་རྒྱ་ནག་གཞུང་གི་དགོས་པའི་དབང་གིས་ཡང་ཕྱི་ལོགས་ལ་ཡང་དེ་འདྲའི་ཤེས་འཇུག་དགོས་ཡག་ཅིག་གནད་འགག་ཅིག་ལྟ་གི་མེད་འགྲོ་བསམ་དེ་འདྲ་དྲན་གྱི་འདུག་བྱས་ཙང་དེ་འདྲ་ཡིན་དུས་ཨ་ནི་ཆིན་ཀང་གི་སྐོར་ལ་གནས་ཚུལ་གསར་པ་ཐོན་པ་ཟེར་ཡག་གི་བརྗོད་གཞི་འདི་ཨ་ནི་ངས་དེ་འདྲ་ཅིག་ལ་ཡང་མཚམས་བཞག་གི་ཡིན་ཨ་ལེ་ཚན་རྗེས་མ་མུ་མཐུད་བྱེད་ཡོང། ཐུགས་རྗེ་གནང། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་འདི་སྒོ་མཚམས་འདི་ན་ག་གི་ཡིན། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས